ཕ་གི་རང་གི་རང་སྐད་དེ་འདྲ་ཅིག་ཤུགས་ཆེན་པོ་བེད་སྤྱོད་བྱེད་དགོས་རེད། ད་དཔེར་ན་ཆ་བཞག་ན་མང་ཆེ་ཁོ་རང་ཚོའི་གི་བེད་སྤྱོད་བྱེད་དེ་ཨ་ནི་སྐད་དེ་ག་རེ་ཞུ་ན་ཧིན་དྷ་བི་ལབ་ཡག་དེ་རེད། ད་ཧིན་དྷ་བི་ལབ་ཡག་དེ་ཆ་ཐང་གི་སྐད་དེ་ག་རེ་ཞུ་ན་ཨ་ནི་ཧིན་དྷུ་སྐད་དང་ཨུར་དྷུ་སྐད་གཉིས་སྐྱེལ་འདྲེས་བཏང་བཞག་གི་སྐད་དེ་རེད། ད་ཁོ་རང་ཚོའི་གི་མང་ཆེ་ཧིན་དྷ་བི་ལབ་ཡག་དེ་སྐད་དེ་བེད་སྤྱོད་བྱེད་གི་རེད་ཟེར་བ་དེ་ཅིག་བྱས། ད་འདི་དང་མཉམ་དུ་ལ་ཡ་ཨ་ནི་ཁོ་རང་ཚོའི་གི་སྙན་ངག་བྲི་དུས་སྐབས་ལ་ཡ་སྙན་ངག་བརྗོད་གཞི་ད་འདྲ་མི་འདྲ་སྒང་ལ་བྲིས་ཡོད་རེད་ཟེར་བ།

ད་མཚམས་རེ་རེད་བ་ཨ་ནི་སུ་ཕི་དང་རྒྱལ་པོ་གཉིས་བར་ལ་ཡང་འབྲེལ་བ་ཡག་པོ་རེད་ད་མཚམས་རེ་ཡང་ཅིག་འབྲེལ་བ་ཞུ་ཞུ་ཡག་པོ་ཡོད་མ་རེད་ད་ང་རང་ཚོ་ཐོག་མ་དེ་ལ་ཡང་ག་རེ་སྦྱངས་ཞུ་ན་ཨ་ནི་ད་སུ་ཕི་དང་རྒྱལ་པོ་གཉིས་བར་ལ་ཡང་འབྲེལ་བ་ཡག་པོ་ཡོད་རྒྱུ་དེ་ང་ཚོ་ལྟ་བྱེད་ད་འདི་སྔོན་ལ་ངས་ཁྱེད་རང་ཚོར་ཞུ་རྒྱུ་བྱུང་སོང་ཟེར་ན་ཁ་ཆེའི་ཆོས་ལུགས་ནང་ལ་ཡང་ཅིག་ཡན་ལག་མང་པོ་ཅིག་ཡོད་རེད་ད་ཡན་ལག་ཁག་ཅིག་གིས་ག་རེ་ལབ་དགོ་ཞུ་ན་ཨ་ནི་ཁ་ཆེའི་ཆོས་ལུགས་དེ་རེད་བ་ཨ་ནི་ལུང་པ་སྒང་ག་གི་དེ་ཆོས་ལུགས་དེ་བཟོས་དགོ་རེད་ལབ་དགོ་རེད།

ད་རྒྱལ་པོ་འདི་གས་འདི་གར་འཇོག་དགོས་ཟེར་ན་ནི་ཁོ་རང་ཚོ་ལ་ཡང་ཅིག་ཆོས་ལུགས་ཀྱི་ཅིག་རྒྱབ་སྐྱོར་ཅིག་དགོས་དུས་སྐབས་ལ་ཡ་ཨ་ནི་ཁོ་རང་ཚོ་སུ་ཕིའི་འགྲམ་ན་འགྲོ་དགོས་རེད། ད་འདུག་བྱས་ནས་ནི་དེ་ལ་ཡ་སུ་ཕི་དང་རྒྱལ་པོ་གཉིས་བར་ལ་ཡ་འབྲེལ་བ་ཡག་པོ་ཅིག་ཡོད་དགོས་དེ་བསྟན་སོང་བ་དེ་ཅིག་བྱས། ད་གཉིས་པ་དེ་ག་རེ་ཞུ་ན་ཟེར་ཨ་ནི་ད་རྒྱལ་པོ་མང་ཆེ་གིས་ཡང་ཅིག་ཁོ་རང་ཚོའི་གི་སོ་སོའི་རྒྱལ་ཁང་བྱས་པ་འདི་ག་བ་ལ་རྒྱབ་དགོས་རེད་ཞུ་ན་ཨ་ནི་ད་ལྟ་ཤེག་གི་རོ་སྐད་གྲགས་ཆེ་ཡ་སྙན་གྲགས་ཆེ་ཡ་འདི་གས་ཀྱི་འགྲམ་ལ་ཡ་ཁོ་ཚོས་རྒྱབ་དགོས་རེད་ག་རེ་བྱེད་ཞུ་ན་ད་ཤེག་ཁ་ཤས་ལ་ཡ་ཨ་ནི་ཁོ་རང་ཚོ་ལ་རྒྱབ་སྐྱོར་བྱེད་ངེས།

ད་མཚམས་མཚམས་རོ། ཨ་ནི་ཅིག་ཤེག་ཁ་ཤས། དཔེ་མི་སྲིད་པའི་དབང་ཐང་ཆེན་པོ་ཆགས་བྱས་ཁོ་རང་ཚོས་ག་རེ་བྱེད་དགོས་ཞུ་ན། ཨ་ནི་རྒྱལ་པོ་ཁག་ཅིག་དབང་ཐང་དེ་མར་གནོན་ཡག་ཅིག་ཐབས་ཤེས་བྱེད་དགོས་རེད། ད་མཚམས་རེ་ཡང་ཅིག་རྒྱལ་པོ་རོ། ཨ་ནི་ཤེག་དེ་ག་ལ་ཡང་ཐུག་ག། འགྲོ་དུས་སྐབས་ལ་ཡང་ཁོ་རང་ཚོས་ག་རེ་ལབ་དགོས་ཞུ་ན། ཁྱོད་རང་ངའི་རོ། ཨ་ནི་གདོང་ལ་ཡང་ཕྱག་འཚལ་དགོས་རེད། དེ་དང་མཉམ་དུ་ལ་ཡང་ང་ཡི་རྐང་པ་དེ་རོ། རྐང་པ་དེ་ལ་ཡང་ཨ་ནི་འོ་རྒྱག་དགོས་རེད། འདི་འདྲ་ལབ་དགོས་རེད།